ཤིང་མེད་པའི་བྲག་རྫོང་གཉིས་པོ་ལྟ་བུ་སྟེང་དུ། རྒྱུ་མེ་ལོག་པ་དང། ཁྱབ་བྱེད་ཤིང་དེ་ལོག་པ་རང་བཞིན་ཁོ་མེད་པ་རྟགས་སུ་བཀོད་པས། ད་དུ་བ་དང། འོ། ཙནྡན་ལྟ་བུ། འགག་པ་གོ་བར་བྱེད་གཏན་ཚིགས་ཡང་དག་ཏུ་འགྱུར་བ་ཡང་ཡོད་དེ། ཡོད་ག་རེ་ཟེར་ན་ཁྱབ་པའི་རྩ་བ་འབྲེལ་བ་ལ་ལྟོས་པའི་ཕྱིར་དེ་གཏན་ཚིགས་ཡང་དག་ཏུ་འགྱུར་ཏེ། ཁྱབ་པའི་རྩ་བ་འབྲེལ་བ་ལ་ལྟོས་པའི་ཕྱིར་དེ་འདྲའི་བཀོད་སོང་ན་ག་རེ་ཟེར་ན་ཁོ་ལ་འབྲེལ་བ་གྲུབ་འདུག་བ་སོགས་གོ། ག་རེ་ཡིན་ན་ག་རེ་ཡིན་དགོས། འབྲས་བུ་དེ་མེད་དེ་རྒྱུ་དེ་མེད་པས།

ད་དེ་བཀོད་ཡོང་དུས་ད་ཁྱབ་བྱེད་ཁོ་ལ་རང་བཞིན་གཅིག་པ་ཞིག་བཀོད་པ་རེད་བ་རང་བཞིན་གཅིག་པ་ཁོ་ག་རེ་ཟེར་ན་ཁྱབ་ཆེ་ཆུང་ཡོད་མཁན་གྱི་རང་བཞིན་གཅིག་པ་ཞིག་མེད་པའི་རྟགས་ཀྱིས་ཁྱབ་བྱེད་ཁོ་མེད་པའི་རྟགས་ཀྱིས་ཁྱབ་བྱ་མེད་པར་གྲུབ་པ་རེད། འོ་ན་ཁྱབ་ཆེ་ཆུང་མཉམ་པ་གཅིག་གི་རྟགས་སུ་མེད་པའི་རྒྱུ་མཚན་གྱིས་གཅིག་མེད་པར་གྲུབ་པའི་རྟགས་ཡང་དག་ཅིག་ཡང་ཡོད་རེད་པས་ཟེར་ན་ཡོད་དེ། རང་བཞིན་མ་དམིགས་པའི་གཏན་ཚིགས་དེ་ཡོད་རེད་ཟེར་རིགས་ལྡན་དེ་མི་དམིགས་པ་ཡང། ཡ་གི་གཉིས་པོ་དེ་རྟགས་ཡང་དག་ཏུ་འགྱུར་བ་མ་ཟད། ཁྱབ་ཆེ་ཆུང་མེད་མཁན་གྱི། འོ་རང་བཞིན་གཅིག་པ་ཡང་གཅིག་མེད་པའི་སྟོབས་ཀྱིས་གཅིག་མེད་པར་རྟོགས་པ་སྒྲུབ་པ་བྱེད་པས་གཅིག་མེད་པ་ཞིག་རྟགས་སུ་བཀོད་ན། གཏན་ཚིགས་ཡང་དག་ཏུ་རིགས་པ་ཡང་ཡིན་ཏེ། དཔེར་ན། བུམ་པ་ཚད་མས་མ་དམིགས་པའི་ས་ཆ་དེའི་སྟེང་དུ་ཁྱབ་ཆེ་ཆུང་མེད་མཁན་གྱི། འོ་བུམ་པ་ཚད་མས་དམིགས་པ་ཁོ་བཀག་པའི་སྟོབས་ཀྱིས་བུམ་པ་ཡོད་པ་དེ་བཀག་ཐུབ་པ་ནང་བཞིན་ཡིན་པའི་ཕྱིར་དེ་ལྟར་རིགས་ལྡན་དེ་མི་དམིགས་པ་ཡང་ད་དེའི་ཆེད་དུ་ས་མ་དམིགས་རྟགས་གསུམ་སྟོན་པར་ཐལ། ད་དེ་ལྟར་མི་དམིགས་འདི་རྣམ་གསུམ་སའི་མཐའི་རྟགས་དེ་ཤེས་པའི་གོང་དུ་བཤད་པའི་མ་དམིགས་རྟགས་གསུམ་བྱུང་བ་རེད།

འོ་དེའི་སྟེང་དུ་བུམ་པ་དེ་མེད་པ་གོ་བར་བྱེད་པའི་གཏན་ཚིགས་ཡང་དག་ཀྱང་ཡིན་པའི་ཕྱིར། འདུག་ཅེས་རིགས་ལྡན་དེ་མི་དམིགས་པ་ཡང་བྱས། བུམ་མེད་དོན་དུ་བྱས་ནས། དེ་ཕྱི་རྒོལ་གྱིས། གྲུབ་ཟིན་པས་ཐ་སྙད་འབའ་ཞིག་སྒྲུབ་ཡིན་ལ། འོ་གྲུབ་ཟིན་རེད་ད་དེ་རེད། ག་རེ་ཟེར་ན་ད་རེད་དེ་དེ་འདྲའི་རིགས་ཀྱི་བ་ཡིན་པ་རེད། ད་བུམ་པ་ཚད་མས་མ་དམིགས་པ་དང་བུམ་པ་མེད་པའི་མཚན་ཉིད་གང་ལ་འགྲོ་དགོས་པ་ཡིན་པ་རེད་ད་དེ་བཞག་ཆོག་གོ་རོ་བ། བུམ་པ་ཚད་མས་མ་དམིགས་པ་བུམ་པ་མེད་པའི་མཚན་ཉིད་བཞག་གོ་རོ་བ།

མཚན་ཉིད་ཡིན་པའི་ཕྱིར། སྐྱེས་པ་དང་མེད་པའི་མཚན་ཉིད་ཡིན་པའི་ཕྱིར། མེད་མེད་དེ་སྲིད་མེད་དང་ངེས་དེ་དེ་ག་རེ་ཡ། ག་ཡིན་གུན་གར་དེ་ཉིད་དང་ཡོད་པ་ཐག་ཆོད་རོ་བ་དག་གིན་གུན་གར་དག་དེ་ཉིད་དང་དེ། དེ་ཉིད་དང་ཅི་དང་མཚན་མཚོན་རོ་བ་དེ་ནི་ཡོད་ཡོད་ཞག་ངས་ཚད་མས་མ་དམིགས་པ་དང་མེད་པ་གཉིས་ལབ་གི་རེད་ཨ། མཚན་མཚོན་མ་རེད་ཡོད་རེད།

ད་བུམ་མེད་དོན་དུ་བྱས་ནས་ཟེར་གར་ཟེར་ཡ་རེད། བུམ་པ་མེད་པ་དེ་སྒྲུབ་བྱའི་ཆོས་སུ་བཞག་ནས་ཟེར་ཡ་རེད་བུམ་པ་མེད་པ་དེ་སྒྲུབ་བྱའི་ཆོས་སུ་བཞག་ནས་དེ་སྒྲུབ་མཁན་གྱི་རྟགས་དེ་ལ་བུམ་པ་ཚད་མས་མ་དམིགས་པ་དེ་རྟགས་སུ་བཀོད་པ་ཡིན་ཙང་དེ་ཐ་སྙད་འབའ་ཞིག་སྒྲུབ་ཀྱི་རྟགས་ཡིན་ལ། འགོད་ཚུལ་ལ་ཡང། བུམ་པ་མེད་པའི་ཐ་སྙད་འཇུག་ཏུ་རུང་སྟེ། ཞེས་འགོད་པ་ནི་ཞིབ་ཏུ་མ་དཔྱད་པ་སྟེ་ཟེར་ད་དེ་བུམ་པའི་དོན་དུ་བྱས།

བུམ་མེད་དོན་དུ་བྱས་ནས་ད་འགོད་ཚུལ་ལ་ཡང་བུམ་པ་མེད་པའི་ཐ་སྙད་འཇུག་རུང་སྟེ་ཞེས་བུམ་པ་མེད་དེ་ཞེས་མ་ལབ་པར་བྱས། རེད་བ་བུམ་པ་མེད་པའི་ཐ་སྙད་འཇུག་རུང་སྟེ་ཞེས་འགོད་པ་ནི་ཞིབ་ཏུ་མ་བརྟགས་པ་རེད། བུམ་མེད་གྲུབ་ཟིན་མ་བྱས་ན་བུམ་མེད་ངེས་ཟིན་པས། བློའི་ཐ་སྙད་སྒྲུབ་ཏུ་མེད་པས་ད་གང་ཅི་དེ་རེད་གང་ཅི། ཡིན་རྒྱུ་དེ་ཟེར་ཡ་རེད། གང་དག་མཚོན་བྱ་ལ། ག་རེ་ཞིག་ཟེར། ཐ་སྙད་བྱ་རུང་ངེས་པར་སྒྲུབ་དགོས་པ་ཟེར་དུས་ས་སྒྲ་རྟོགས་ན།

མེད་མེད་མེད་མེད་ཡ་གིར་ལབ་སོང་བ་དེ་རེད། བུམ་པ་མེད་པའི་ཐ་སྙད་བྱ་རུང་སྟེ་ཟེར་ལ་ཁོ་ལ་བུམ་པ་མེད་པའི་ཐ་སྙད་བྱ་རུང་སྒྲུབ་དགོས་ཡ་མ་རེད་བུམ་པ་མེད་པ་རྟོགས་ན་བུམ་པ་མེད་པའི་ཐ་སྙད་བྱ་རུང་ང། འོ་ཁྱབ་ཀྱི་རེད་དེ་བུམ་པ་མེད་པ་རྟོགས་སོང་ན་བུམ་པ་མེད་པའི་ཐ་སྙད་དེ་འོ་བརྗོད་ཤེས་པས་ཁྱབ་པའི་ཕྱིར། ཁྱབ་སྟེ་བུམ་པ་མེད་པ་རྟོགས་ལ་བུམ་པ་མེད་པའི་ཐ་སྙད་བརྗོད་མི་ཤེས་མཁན་གྱི་ཨ་ཡོད་ཡོད་དེ་ང་ལྐུགས་པ་དེ་འདྲ་ཡོད་ཨ་རེད། འོ་དེ་འདྲའི་ཆོས་གཞན་མ་རྟོགས་པ་ས་ཆེན་མ་མི་ཤེས་ན་མ་གཏོགས་བུམ་པ་མེད་པའི་ཐ་སྙད་བྱ་ཁོ་ལ་སྒྲུབ་དགོས་ཡ་མ་རེད་མེད་དེ། བུམ་པ་མེད་པར་རྟོགས་ན། བུམ་པ་མེད་པའི་ཐ་སྙད་དེ་ཁོས་བརྗོད་ཤེས་པས་ཁྱབ་པའི་ཕྱིར། འོ་དེ་ཡིན་ཚེ་བུམ་པ་མེད་པའི་ཐ་སྙད་བརྗོད་ཤེས་པ་སྒྲུབ་ཡས་དོན་དག་ལ་ཁོ་རྟགས་དེ་རུ་བཀོད་དགོས་མི་འདུག་ཅེས། ཤེས་པས་སོ། རྒྱུ་མཚན་ཅན་གྱི་སྒྲ་བཤད་སྒྲུབ་བྱེད་པ་ནི། སྦྱོར་བ་བྱེད་པའི་སྐབས་ཡིན་པས། འགོད་ཚུལ་ལ་དེ་ལྟར་སྟོན་པ་མིན་ནོ་ཞེ་ན། ད་དེའི་ཁ་ཐུག་དེ་ལ་ཡོད་ཡིན་པ་རེད། རང་འགྲེལ་རང་འགྲེལ་ཁ་ཐུག་དེ་ལ་རྒྱུ་མཚན་ཅན་གྱི་སྒྲ་བཤད་སྒྲུབ་བྱེད་ཡིན་རྒྱུ་རེད་དོ་ཞེ་ན་དེ་ཡིན་པ་རེད། དེ་འདྲ་མཚོན་བྱ་དེ་ལ། མེད་ངེས་ཀྱི་ཐ་སྙད་བྱ་རུང་བུམ་པ་མེད་པའི་ཐ་སྙད་བྱ་རུང་དེ་སྒྲུབ

ཡག་གི་རྟགས་དེ་ནི་རྟགས་གསུམ་ཐོན་སོང་ང། རང་བཞིན་མ་དམིགས་པའི་རྟགས་གཅིག་དང་ཁྱབ་བྱེད་མ་དམིགས་པའི་རྟགས་རྒྱུ་མ་དམིགས་པའི་རྟགས་གསུམ་ཐོན་སོང་ཨོ་ཁོ་ལ། དེ་འདྲའི་རྟགས་དེ་ལ་དགག་རྟགས་རེད་བ། ཨོ་དགག་པའི་ཡུལ་ཅན་གྱི་ཐ་སྙད་ཀྱི་གཏན་ཚིགས་ཟེར་ལབ་པ་རེད། དེ་ལ་གཏན་ཚིགས་ཞེས་འཆད་པ་ནི། ཞེས་གསུངས་པའི་དགག་པ་ནི་རྟགས་སུ་བཀོད་པའི་རུང་མ་དམིགས་པ་དེ་ཡིན་ལ། དེའི་ཡུལ་ཅན་ཁོ་ལ་ག་རེ་བཞག་ཟེར་ན་བུམ་པ་མེད་པའི་སྒྲ་བློའི་ཐ་སྙད་དེ་བཞག་པ་རེད། ད་དེའི་ཡུལ་ཅན་ཟེར་རྟགས་དེ་ལ་བརྟེན་ནས་རྗེས་དཔག་ཅིག་སྐྱེ་གི་རེད་བ། རྟགས་དེ་ལ་བརྟེན་ནས་རྗེས་དཔག་ཅིག་སྐྱེ་ཡོང་དུས་རྗེས་དཔག་དེ་ག་རེ་ཡུལ་ཅན་ཞེ་ས་དགག་པའི་ཡུལ་ཅན་གྱིས་ག་རེ་གོ། དེ་ཆགས་འགྲོ་བ་རེད། ཁོ་ཟེར་ཁོ་ག་རེ་ཟེར་ན། ཁོ་རྟགས་ལ་བཀོད་ནས་གཞི་དེའི་སྟེང་དུ་བུམ་པ་མེད་པ་དང་དེ་ནི་ག་རེ་མགོ་བོ་མེ་མེད་པ་དུ་བ་མེད་པ་དང་ཤིང་མེད་པ་དེ་རྟོགས་པ་ཡིན་ཙང་དགག་པའི་ཡུལ་ཅན་གྱི་གཏན་ཚིགས་ཀྱི་ག་དེ་ལབ་པ་རེད། དེའི་ཡུལ་ཅན་ནི། བུམ་པ་མེད་པའི་སྒྲ། བུམ་པ་མེད་པ་ཞེས་པའི་སྒྲ་དེ་དང་སྒྲ་ཡི་ཐ་སྙད་དེ་དང། བུམ་པ་མེད་པ་རྟོགས་མཁན་གྱི་བློ་ཡི་ཐ་སྙད་གཉིས་པོ་དེ་ཐ་སྙད་དོ། ཁོ་ལ་དགག་པའི་ཡུལ་ཅན། ཁོ་གཉིས་པོ་དེ་ཡུལ་ཅན་ལ་བཞག། ཁོ་གཉིས་པོ་དེ་ག་རེ་རེད་གཅིག་གིས་བུམ་པ་མེད་པ་དེ་བརྗོད་དགོས་པ་གཅིག་གིས་བུམ་པ་མེད་པ་དེ་རྟོགས་པ་ཡིན་ཙང་ཁོ་གཉིས་པོ་དེ། དགག་པའི་ཡུལ་ཅན་མེད་པ་དེ་རྟོགས་མཁན་གྱི་ཡུལ་ཅན་ཆགས་ཡིན་ཙང་དགག་པའི་ཡུལ་ཅན་གྱི་ཐ་སྙད་ཟེར་ལ།